དེ་ཡང་དེ་རིང་གི་ཀུན་གླེང་གི་གསར་འགྱུར་ལས་རིམ་ནང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་པར་རིས་ཨོ་ལིམ་པིག་མཇུག་སྒྲིལ་གྱི་གནས་ཚུལ་དང། ཨ་རིའི་སྲིད་འཛིན་གཞོན་པའི་འོས་མི་སྐུ་ཞབས་ཏིམ་ཝོལ་ཚ་དང་བོད་ཀྱི་འབྲེལ་བ་སྐོར་སོགས་གཞན་ཡང་བོད་དང་རྒྱལ་སྤྱིའི་གསར་འགྱུར་གཞན་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དེ་ཡང་དེ་རིང་གི་གསར་འགྱུར་ཐོག་མ་དེར། བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ཏེ་མི་ལོ་དྲུག་ཅུ་རེ་ལྔ་ཕྱིན་པའི་མཛད་སྒོ་དང་སྟབས་བསྟུན་ཏེ་དབྱར་སྐྱིད་བོད་ཀྱི་ཐུན་མིན

གོང་དུ་རྣམ་པ་ཚོས་གསན་གཟིགས་གནང་བའི་གཞས་དེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུར་ཕེབས་པའི་གོ་སྟོན་སྲུང་བརྩི་དང། དེ་བཞིན་མགོན་པོ་མཆོག་གི་ཞབས་པུས་སྨན་བཅོས་གང་མགྱོགས་དྲག་སྐྱེད་ཡོང་བའི་སྨོན་འདུན་མཚོན་ཕྱིར། གོ་སྟོན་སྙན་དབྱངས་ཞེས་སྔོན་པོ་རུ་ཁག་གིས་གསར་རྩོམ་གནང་བ་ཞིག་བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ནས་མི་ལོ་དྲུག་ཅུ་རེ་ལྔ་འཁོར་བའི་དུས་ཆེན་དང་བསྟུན། ཁ་སང་ཕྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ཉིན་བོད་ཀྱི་ཟློས་གར་ཚོགས་ཁང་དུ། རུ་ཁག་གཉིས་ཀྱི་བར་ལ་བོད་ཀྱི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་ཟློས་གར་སྒྱུ་རྩལ་གྱི་འགྲན་བསྡུར་ཐོག་བཏང་གནང་བ་དེ་ཡིན་པ་རེད། དེ་དང་ཕྱོགས་མཚུངས་བོད་ཀྱི་སྐད་དང་རིག་གཞུང་ལ་མཛད་རྗེས་ཆེ་བའི།

དབྱར་སྐྱིད་ཟློས་གར་སྒྱུ་རྩལ་གྱི་འགྲན་བསྡུར་གྱི་བྱུང་རིམ་དང་དགོས་གལ་ངོ་སྤྲོད་གནང་བ་དང་ཆབས་ཅིག་བོད་ཀྱི་ཟློས་གར་ཚོགས་པའི་ངོས་ནས་རྩ་འཛིན་བསླབ་གཞི་གསར་པ་གཏན་འབེབས་ཀྱིས་བོད་ཀྱི་ཟློས་གར་སྒྱུ་རྩལ་རིག་གནས་ཀུན་ལ་གཞུང་ལུགས་དང་ལག་ལེན་གཉིས་ཀའི་ཐོག་ནས་གཞི་རིམ་ནས་གཙུག་ལག་རབ་འབྱམས་པ་བར་གྱི་སྒྱུ་རྩལ་བ་གསོ་སྐྱོང་གནང་འཆར་ཡོད་པ་གསུངས་གནང་སོང།

འདི་ལོའི་དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་དེ་བཞིན་སྔོན་པོ་རུ་ཁག་ལ་ཐོབ་ཡོད་པ་རེད།
དེ་བཞིན་དམངས་གཙོ་ཚོགས་པའི་ཨ་རིའི་སྲིད་འཛིན་གཞོན་པའི་འོས་མི་སྐུ་ཞབས Tim Walz དང་བོད་དབར་གྱི་འབྲེལ་བ་ཇི་ལྟར་ཡོད་མེད་སྐོར་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་ཕྱོགས་བསྒྲིགས་གནང་བའི་གནས་ཚུལ་འདི་གསན་རོགས་གནང། སང་ཕོད་ཉིས་སྟོང་ཉི་ཤུ་ལྔ་ནས་ཨ་རིའི་སྲིད་འཛིན་གཞོན་པ་ཆགས་སྲིད་པ་ཨ་རིའི་མངའ་སྡེ་མེ་ནོ་སོ་ཏའི་ལས་ཐོག་མངའ་སྡེའི་སྲིད་སྐྱོང Tim Walz མཆོག་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཉུང་མཐར་ལན་གསུམ་ཙམ་མཇལ་འཕྲད་ཞུས་གནང་ཟིན་མཁན་ཞིག་དང། བོད་ཀྱི་ཐུན་མོང་མ་ཡིན་པའི་སྐལ་བཟང་མཇལ་དར་དཀར་པོ་མཆོད་ནས་བོད་ཀྱི་རྒྱལ་དར་ཕྱག་གིས་བཟུང་ནས་བསྟན་གནང་མཁན་ཞིག་དང་སྐུ་སྒེར་དང་གཞུང་འབྲེལ་གཉིས་ཀའི་ཐོག་ནས་བོད་རང་ལ་ཐེངས་མ་གཉིས་ཕེབས་ཟིན་མཁན་མ་ཚད་རྒྱ་ནག་གཞུང་ལ་ཐད་ཀར་བོད་ཀྱི་སྐོར་ལ་བཀའ་མོལ་གནང་ཟིན་མཁན་སོགས་བོད་དང་བོད་མི་ལ་ཐུགས་སྣང་དང་རྒྱབ་སྐྱོར་གཅིག་སྟོང་དགུ་བརྒྱ་དགུ་བཅུ་ཙམ་ནས་མངོན་གསལ་བྱུང་ཟིན་པ་ཞིག་རེད་འདུག། ཁོང་གིས་མངའ་སྡེའི་ནང་དུ་འཕྲོད་བསྟེན་གྱི་ཚན་པའི་ནང་དུ་ཕྱག་ལས་གནང་མཁན་རྣམ་པའི་ཐོབ་ཐང་དང་སྐྱིད་སྡུག SEIU ཟེར་བའི་ཚོགས་གཞོན་འཇིགས་མེད་ཨོ་རྒྱན་ལགས་ནི་ཕྱག་ལས་དང་འབྲེལ་ནས་སྲིད་སྐྱོང Tim Walz ལ་འབྲེལ་གཏུག་ཆེ་བའི་བཀའ་འདྲི་ཞུ་དུས་ངོ་སྤྲོད་གནང་གསལ་ལ། སྒེར་ཐོག་ནས་ཡིན་ན Tim Walz ཁོ་རང་མཉམ་དུ་འབྲེལ་བ་དང་ལས་ཀ་བྱས་ནས་ང་རང་ལོ་བཅོ་བརྒྱད་འགྲོ་གི་འདུག་སྟབས། ལས་ཀ་དམིགས་བསལ་དང་ང་རང་ལས་ཀ་ཐོག་ནས་འབྲེལ་བ་ཡོང་གི་ཡོད་པ། ཡིན་ན་ཡང་ཁོ་རང་ག་དུས་མཇལ་ནའི་བོད་དང་རྒྱལ་བ་རིན་པོ་ཆེའི་ཐོག་ལ་ཁོ་རང་བཀའ་འདྲི་གནང་གི་འདུག Tim Walz ཁོ་རང་ནི་དེ་སྔོན་ཞུས་ནང་བཞིན་རྒྱ་ནག་ལ་མང་པོ་ཕེབས་ནས་ཉམས་མྱོང་ཞིབ་པོ་གཅིག་བསགས་ཚར་བ་ཁོ་རང་གསུང་གི་རེད་ནམ་རྒྱུན་ནས། བོད་ག་རེ་ཟེར་རྒྱ་མི་དང་རྒྱ་མི་མི་མཉམ་དུ་འབྲེལ་བ་བྱས་དང་ཁོང་ཚོ་མཉམ་དུ་ལས་ཀ་བྱས་ལས་སླ་པོ་ཞེ་པོ་འདུག་ཡིན་ནའི་གཞུང་འདི་གི་ཁྲིམས་དང་གཞུང་འདི་འགྲོ་སྟངས་འདི་ལ་བརྒྱ་ཆ་བརྒྱ་དགག་བྱ་ཡོད་ཟེར་ལ་ནི་ཁོ་རང་གི་འདི་མང་པོ་གསུང་ཚར། ཉིས་སྟོང་བཅུ་དྲུག་གི་ཕྱི་ཟླ་དྲུག་པའི་ཕྱི་ཚེས་བཅུ་གསུམ་གྱི་ཉིན་ཁོང་གིས་ཨ་རིའི་གྲོས་ཚོགས་དང་གཞུང་ལ་གྲོས་ཚོགས་སུ་སྙན་ཐོ་ཞིག་གི་ནང་དུ་ཞུས་གནང་གསལ་ལ། རྒྱ་ནག་དང་ཨ་རིའི་འབྲེལ་བ་སྤེལ་དུས་བོད་ཀྱི་བོད་མི་རྣམས་ང་ཚོས་ནམ་ཡང་བརྗེད་རྒྱུ་ཡོག་མ་རེད། བོད་ཀྱི་མ་འོངས་ཐད་ལ་རྒྱ་ནག་གཞུང་དང་དོན་དང་ལྡན་པའི་གྲོས་མོལ་ཡོང་ཐབས་ལ་ངས་མུ་མཐུད་རྒྱབ་སྐྱོར་ཞུ་གི་ཡིན་སོགས་གསུངས་ནས་བོད་ཀྱི་རྒྱལ་ས་ལྷ་སར་ཨ་རིའི་གཞུང་ཚབ་ལས་ཁུངས་འཛུགས་འཇུག་དགོས་པ་རྒྱ་ནག་གཞུང་ལ་སྐུལ་མ་གནང་འདུག། ད་ལྟ་དགོང་ལོ་དྲུག་ཅུ་ལ་ཕེབས་ཡོད་པ Tim Walz མཆོག་ནི་ཨ་རིའི་ལས་ཐོག་སྲིད་འཛིན་གཞོན་པ Kamala Harris མཆོག་གིས་ཨ་རིའི་མང་གཙོ་ཚོགས་པའི་ངོས་ནས་ཨ་རིའི་སྲིད་འཛིན་རྗེས་མའི་འོས་མིའི་ངོ་བོར་ད་ལོའི་ཕྱི་ཟླ་བཅུ་གཅིག་གི་ཕྱི་ཚེས་བཞིའི་འོས་བསྡུ་ཐོབ་ཐབས་ལ་ཞུགས་ཡོད་པའི་སྐབས་འདིར། ཁོང་གི་ཕྱག་སྦྲེལ་སྲིད་འཛིན་གཞོན་པ་གནང་རྒྱུ་ལ་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་བརྒྱད་པའི་ཕྱི་ཚེས་དྲུག་གཟའ་མིག་དམར་གྱི་ཉིན་བདམས་གནང་ནས་གཉིས་པོས་ད་ལྟ་ཨ་རིའི་རྒྱལ་ཡོངས་སུ་འོས་བསྡུའི་ལས་འགུལ་སྤེལ་བཞིན་པ་རེད།
གཞན་ཡང་སྤྱི་ཟུར་དྭངས་ཤར་ཡོན་ཏན་རྒྱ་མཚོ་ལགས་ཉེ་ལམ་གཟུགས་གཞི་མ་བདེ་བའི་དབང་གིས་སྨན་ཁང་ལ་བསྟེན་གཏུགས་བྱས་ཀྱང་ཕན་འབྲས་མ་བྱུང་བར་ཀང་ར་སི་ཏི་སྨན་ཁང་དུ་འདས་གྲོངས་སུ་ཕྱིན་ཡོད་པར་བརྟེན་སྤྱི་འཐུས་ལྷན་ཚོགས་ནས་ཐུགས་གསོ་གནང་ཡོད་པ་རེད། སྤྱི་ཟུར་དྭངས་ཤར་ཡོན་ཏན་རྒྱ་མཚོ་ལགས་ཉེ་ལམ་གཟུགས་གཞི་མི་བདེ་བའི་དབང་གིས་སྨན་ཁང་ལ་བསྟེན་གཏུགས་བྱས་ཀྱང་ཕན་འབྲས་མ་བྱུང་བར་ཀང་ར་སི་ཏི་སྨན་ཁང་དུ་འདས་གྲོངས་སུ་ཕྱིན་ཡོད་པ་དང་ཁ་སང་སྤྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་རེས་གཟའ་ཉི་མའི་ཞོགས་པ་དམ་པ་ཁོང་གི་ཕུང་པོ་ཞུགས་འབུལ་གནང་ཡོད་ཅིང་སྐབས་དེར་བདེ་སྲུང་བཀའ་བློན་མཆོག་དང་སྤྱི་འཐུས་ཁག་ཅིག་དེ་བཞིན་དབུས་གཙང་དབུས་རྒྱུན་ལས་བཅས་ཀྱིས་གཙོས་པའི་རྡ་ས་ཁུལ་གྱི་མི་དམངས་མང་དག་ཅིག་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་ཕེབས་འདུག་ཡང་འདི་དང་ཕྱོགས་མཚུངས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་ཟུར་དྭངས་ཤར་ཡོན་ཏན་རྒྱ་མཚོ་ལགས་འདས་གྲོངས་སུ་ཕྱིན་པར་དམ་པ་ཁོང་གི་ཤུལ་ལུས་ནང་མི་གཉེན་འབྲེལ་རྣམས་ལ་ཐུགས་གསོ་གནང་བ་དང་སྦྲགས། དམ་པ་འདི་ཉིད་བོད་བསྟན་སྲིད་མི་རིགས་དང་བོད་མིའི་སྒྲིག་འཛུགས་དེ་བཞིན་བོད་རྒྱ་བའི་མང་ཚོགས་བཅས་ཀྱི་དོན་དུ་ཞབས་ཕྱི་མཐར་སོན་གནང་བའི་མཛད་རྗེས་ལ་ཡི་རངས་བསྔགས་བརྗོད་ཞུ་རྒྱུ་དང་འཕགས་མཆོག་ཕྱག་ན་པད་མས་རྗེས་སུ་བཟུང་སྟེ་རྣམ་མཁྱེན་རྒྱལ་བའི་གོ་འཕང་ལ་མྱུར་དུ་རེག་པའི་སྨོན་འདུན་སོགས་གནང་ཡོད་པ་རེད་འདུག། གཞི་རྩའི་སྐུ་གཤེགས་དམ་པ་དྭངས་ཤར་ཡོན་ཏན་རྒྱ་མཚོ་ལགས་ནི་གཙང་ལ་སྟོད། དིང་རི་གངས་དཀར་དུ་འཁྲུངས་ཤིང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་བཞི་པའི་ནང་བལ་ཡུལ་ཤར་ཁུམ་བུ་དུ་བཙན་བྱོལ་ལ་ཕེབས། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུའི་ནང་གནས་མཆོག་རྡོ་རྗེ་གདན་དུ་མནའ་གན་མཐུ་མོ་ཆེ་འཇོག་སྐབས་ཤར་ཁུམ་བུ་ནས་བོད་མི་སུམ་ཅུ་སོ་གཅིག་མཉམ་དུ་རྡོ་གདན་དུ་ཕེབས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་སྤྱི་ཟླ་དང་པོ་ནས་རྡོར་གླིང་བཙན་རྒོལ་རྒྱལ་སྐྱོབ་གསང་ལས་ནང་རང་སྲོག་བློས་བཏང་གིས་ལོ་ངོ་བདུན་ལྷག་རྒྱ་བལ་བོད་གསུམ་ནང་ཞབས་ཕྱི་ཞུས། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་སྤྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་རྡ་རམ་ས་ལའི་དབུས་གཙང་ཆོལ་ཁའི་དབུས་རྒྱུན་ལས་སྐབས་དང་པོ་དབུ་བཙུགས་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་རྡ་ས་དབུས་ཚོགས་པ་བརྒྱད་ཀྱི་ཞི་བའི་གོམ་བགྲོད་ཐེངས་དང་པོ་དང་ཐེངས་གཉིས་པའི་གོམ་བགྲོད་ཀྱི་ཚོགས་གཙོའི་ལས་འགན་ཞུས་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་བོད་མི་མང་སྤྱི་འཐུས་སྐབས་བཅུ་གཉིས་པའི་ནང་དབུས་གཙང་སྤྱི་འཐུས་ཀྱི་ལས་འགན་ལོ་ལྔ་ཞུས་ཡོད་པ་སོགས་མདོར་ན་དམ་པ་ཁོང་གི་འདས་པའི་མི་ཚེའི་ནང་གཞུང་སྒེར་གཉིས་ཀྱི་ཚོགས་པ་སོགས་ཀྱི་ནང་ལོ་མང་རིང་ཞབས་ཕྱི་ཞུས་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།
དེ་ག་ནང་བཞིན་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་དང་འབྲེལ་བའི་གནས་ཚུལ་ཞིག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་པེ་རིས་ཨོ་ལིམ་པིག་རྩེད་འགྲན་ཁ་སང་ཕྱི་ཚེས་བཅུ་གཅིག་ཉིན་མོར་མཇུག་སྒྲིལ་གནང་ཡོད་པ་རེད། དེ་ཡང་བདུན་ཕྲག་གཉིས་ལྷག་གི་རིང་པེ་རིས་ཨོ་ལིམ་པིག་རྩེད་འགྲན་ནང་རྩ་བའི་ཆ་ནས་རྩེད་མོའི་རིགས་སུམ་ཅུ་སོ་གཉིས་ཙམ་ཡོད་པ་དང་དེའི་ནང་ལ་མཉམ་ཞུགས་གནང་མཁན་རྒྱལ་ཁབ་ཁག་ཉིས་བརྒྱ་དྲུག་ནས་རྩེད་འགྲན་པ་ཁྲི་གཅིག་ལྷག་ཡོད་འདུག་ཅིང་དེའི་ཁོངས་ནས་རྩེད་མོའི་རྟགས་མ་མང་ཤོས་ཐོབ་མཁན་གྱི་རྒྱལ་ཁབ་དེ་ཨ་རི་ཡིན་པ་དང་གཉིས་པ་དེ་རྒྱ་ནག་དེའི་རྗེས་ལ་ཉི་ཧོང་བཅས་ཡིན་པ་རེད། རྒྱ་གར་ལ་ཆ་མཚོན་ན་འདི་ལོའི་ཨོ་ལིམ་པིག་རྩེད་འགྲན་ནང་རྟགས་མ་དྲུག་ཐོབ་ཡོད་འདུག་ཅིང་དེའི་ནང་ནས་དངུལ་གྱི་རྟགས་མ་གཅིག་དང་རག་གི་རྟགས་མ་ལྔ་བཅས་ཐོབ་སྟེ་སྐབས་གོང་མའི་ཨོ་ལིམ་པིག་རྩེད་འགྲན་ལས། འདི་ལོའི་ཨོ་ལིམ་པིག་རྩེད་འགྲན་ནང་རྟགས་མ་ཉུང་བ་ཐོབ་ཡོད་པ་རེད། རྩ་བའི་ཆ་ནས་འདི་ལོའི་པེ་རིས་ཨོ་ལིམ་པིག་རྩེད་འགྲན་ནང་གནད་དོན་ཁ་ཤས་ཀྱི་ཐད་ལ་སྤྱི་ཚོགས་ནང་གླེང་སློང་བྱུང་ཡོད་ཅིང་དེའི་ཁོངས་ནས་བུད་མེད་ཀྱི་ཁུ་ཚུར་རྩེད་འགྲན། Boxing ནང་ཨལ་རྗེ་རི་ཡ་དང་ཏཱའི་ཝན་གྱི་རྩེད་འགྲན་པ་ཨི་མཱན་ཁཱ་ལེབ་དང་ལིན་ཡུས་ཏིང་གཉིས་རྩེད་འགྲན་ནང་མཉམ་ཞུགས་བྱེད་ཕྱོགས་ཀྱི་ཐད་ལ་ཡིན་ཞིང་ཁོང་གཉིས་ལ་ཆ་མཚོན་ན་སྐྱེས་དུས་བུད་མེད་རང་ཡིན་ཀྱང་ཕོ་མོའི་རྫས་རྒྱུན་བརྟག་དཔྱད་བྱས་རྗེས་སྐྱེས་པའི་རྫས་རྒྱུན་མང་བ་ཐོན་ཏེ་རྩེད་འགྲན་ནང་མཉམ་ཞུགས་བྱེད་ཆོག་གི་ཡོད་མེད་ཀྱི་ཐད་ལ་བགྲོ་གླེང་འགྲོ་དང་འགྲོ་བཞིན་པ་ཞིག་རེད། གཞན་ཡང་བུད་མེད་ཀྱི་སྦེ་ག་རྩེད་འགྲན Wrestling ནང་རྒྱ་གར་གྱི་སྦེ་ག་རྩེད་མཁན Vinesh Phogat མཐའ་མའི་རྩེད་འགྲན་ནང་ཞུགས་ཆོག་པའི་གཏན་འབེབས་ལྗིད་ཚད་ལས་གྲམ་བརྒྱ་བརྒལ་ཏེ་རྩེད་འགྲན་ནང་མཉམ་ཞུགས་བྱེད་ཆོག་གི་མེད་པ་བཟོས་པའི་ཐད་ལའང་བགྲོ་གླེང་མང་པོ་བྱུང་ཡོད་པ་རེད། དེ་དང་ཕྱོགས་མཚུངས Paris Olympic གི་མཐའ་མའི་མཇུག་སྒྲིལ་མཛད་སྒོའི་སྐབས་སུ Paris གྱི་གྲོང་སྡེའི་སྤྱི་ཁྱབ Anne Hidalgo ཡིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བརྒྱད་ལོ་ཡི Olympic གོ་སྒྲིག་ཞུ་མཁན་གྱི་རྒྱལ་ས Los Angeles གྱི་གྲོང་སྡེའི་སྤྱི་ཁྱབ Karen Bass ལ Olympic གི་དར་ཆ་དེ་རྩིས་འབུལ་གནང་ཡོད་པ་རེད། མཚམས་འདི་ནས་ཀུན་གླེང་གི་གསར་འགྱུར་ལས་རིམ་འདི་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་མུ་མཐུད་ནས་ང་ཚོའི་ཀུན་གླེང་གི་ལས་རིམ་འདི་གསན་རོགས་གནང།